གཉིས་ཀ་ལ་བརྟེན་འཁྲུལ་པ་ཅན་ཡིན་འགྲོ་ན། གཉིས་ཀ་ལ་བརྟེན་འཁྲུལ་པ་ཅན་ཡིན་པར་ད་དེ་ཡིན་དང་བལྟས་ན་གཉིས་ལ་མ་བརྟེན་པ་ཞིག་གཉིས་ཀ་ལ་བརྟེན་འཁྲུལ་པ་ཅན་ནི་ཡིན་པ་རེད་བྱས་ཙང་གཉིས་ཀ་ལ་བརྟེན་ན་ཟེར་ཙང་ད་ཡོད་ཀྱི་སྤྱི་ཁྱབ་ཅེས་དངོས་པོ་དངོས་མེད་གཉིས་ཀ་ལ་ཁྱབ་བྱེད་ཀྱི་ནི་ཤེས་བྱ་རྟགས་སུ་བཀོད་ན་ནི་འཁྲུལ་པ་ཅན་རེད་ཅེས། མེད་པའི་ཆོས་ནི་འགལ་ཡིན་ན། ཟེར་ཙང་མེད་པའི་ཆོས་ཟེར་ན་ད་དོན་བྱེད་ནུས་སྟོང་དེ་ཡིན་པར་བ་དོན་བྱེད་ནུས་སྟོང་རྟགས་སུ་བཀོད་ན་ཨ་ནི་དངོས་པོར་མེད་པ་ཡིན་པས་ཁྱབ་འགྲོ་བ་ཡིན་ཙང་ཨ་ནི།

དོན་བྱེད་ནུས་པ་རྟགས་སུ་བཀོད་ན་མ་གྲུབ་པ་ཟེར་ཡག་དེ་སྐུའི་རིག་པ་དེ་ཁྱིམ་དུ་འགྲོ་རྒྱུ་རེད་ཅེས་རེད། དེ་བཞིན་དུ་དངོས་པོ་དངོས་མེད་གཉིས་ཀ་ལ་རྗེས་སུ་འགྲོ་བའི་གཞལ་བྱ་ཤེས་བྱ། ལུས་ཅན་མ་ཡིན་པ་སོགས་གང་བཀོད་ཀྱང་ཁྱབ་པ་འཁྲུལ་པ་སྟོན་པ་ཡིན་ད་ཉག་གཅིག་པར་ཁྱེར་ཡག་གི་དེ་དངོས་པོ་དངོས་མེད་གཉིས་ཀ་ལ་ཁྱབ་བྱེད་དུ་འགྲོ་བའི་ཤེས་བྱ་རྟགས་སུ་བཀོད་ན་ཁྱབ་པ་འཁྲུལ་པ་ཅན་ཡིན་ལབ་པ་རེད། དེ་ལྟར་རིགས་པ་གཅིག་པ་གཅིག་ཀྱང་ཅི་འདྲ་དངོས་པོ་ལ་སོགས་ཤེས་བྱ་དང་ཁྱབ་ཅི་བྱུང་མེད་པའི་བར་དུ་མིང་གི་རྣམ་གྲངས་ཟེར་བའི་ཁར་ཡིན་ཁྱབ་མཉམ་འདྲ་ཁུག་རྟ་ཁར་ཟེར་བའི་གཞལ་བྱ་ཆེ།

འདུག་ཟེར་ནས་བཤད། ཡིན་ནོ་ཞེས་ད་གཞི་མ་གྲུབ་རྟགས་སུ་བཀོད་ན། རྟགས་ལྟར་སྣང་དུ་རྟོགས་སླ་བས། རེད་བ། འདིར་དེ་འགོད་ཚུལ་མ་བསྟན་ལ། རེད་བ། ཡང་སྐད། དོན་བྱེད་དངོས་པོའི་ལྡོག་པ་དོན་བྱེད་ནུས་པ་གོ། དོན་བྱེད་ནུས་པའི་ཆོས་ཀྱི་བཀོད་ཀྱིན་པ་སྐད་ཆ་གཅིག་དྲིས། སྤྱི་དང་གང་ག་ལོ་ལ་ཁྱབ་མཁན་གྱི་ཤེས་བྱ་ཡི་ཆོས་ཟེར་ན་མི་འདུག་ཤེས་བྱ་དེ་བཀོད་ཀྱིན་པའི་སྐད་ཆ་དེ། ཡང་དོན་བྱེད་ནུས་སྟོང་གི་ཆོས་ཀྱི་རྟགས་སུ་བཀོད་ཀྱིན་པའི་སྐད་ཆ་དེ་དྲིས་པ་རེད། འོ་ཐུག་གསུམ་པོ་དེ་ལ་ཆོས་ཆོས་ཕར་བྱས་ལབ་ཡོང་བ་ཡིན་པ་རེད།

འདིར་དེ་འགོད་ཚུལ་མ་བསྟན་ལ་གསུངས་འདུག་བ་ད་འདི་ཚོ་ལའང་བརྟག་རྒྱུ་ཨ་ཡོད་མ་ཡང་དེ་བརྟག་རྒྱུ་ཡོད་ན་མེད་ན་བསམ་འགྲོ་བ་གཞི་མ་གྲུབ་རྟགས་སུ་བཀོད་ན་རྟགས་ལྟར་སྣང་དུ་རྟོགས་པ་སླ་བ་ཡིན་གསུངས་འདུག་བ་ད་རྟགས་ལ་གཞི་མ་གྲུབ་པ་རྟགས་སུ་བཀོད་མཁན་གྱི་རྟགས་དེ་འདྲ་ཡོད་དམ་མེད་རྟགས་ཡང་དག་དེ་འདྲ་ཡོད་དམ་མེད་བརྟག་དགོས་འདུག་བ་དེ་རྒྱུན་ངར་ཆེན་རྟགས་སྐོར་ལ་མེད་མཁན་ཞིག་བཀོད་སོང་ན་ཨ་ནི་ག་རེ་ཆགས་འགྲོ་རེད་ཟེར་ན་རྟགས་ཀྱི་ངོ་བོ་མེད་ནས་མ་གྲུབ་པའི་གཏན་ཚིགས་ཆགས་འགྲོ་ཟེར་ལབ་རྒྱུ་ལབ་དགོས་ཨ་རོ། ད་ཡིན་ན་རྟགས་རྟགས་རང་ག་རེ་ཡིན་ཨ་ལི་དུག་སེ་རེད་ཤག་ད་འདུག་བྱེད། ཚད་མས་གྲུབ་པའི་ལྡོག་པ་གང་རྟགས་སུ་བཀོད་ཀྱང་ད་ཚད་མས་གྲུབ་པའི་ལྡོག་པ་ཡ་གི་དོན་རང་ལུགས་གསུམ་ལ་དྲི་བ་བྱས་ཡོད་རེད་བ་ད་དེ་ནས་ཆོས་ཡིན་མཁན་གསུམ་ལ་བརྟག་དཔྱད་བྱས་ཡོད་རེད་བ་འོ་བྱེད། ཚད་མས་གྲུབ་པའི་ལྡོག་པ་གང་རྟགས་སུ་གང་བཀོད་ཀྱང་རྟགས་ལྟར་སྣང་གསུམ་ལས་མ་འདས་པ་ཤེས་པའི་ཕྱིར་དུ། སྔ་ཕྱི་གཉིས་ལ་ཆོས་ཞེས་སྨོས་ནས་འདུག་བ། ཐ་མ་ཐ་མ་དེ་ལ་ཡོད་བ་རེད་ཐ་མ་དེ་ལ་ག་རེ་ཡིན་པ་ན་དངོས་མེད་ཀྱི་ཆོས་ཟེར་གྱི་ཡོད་རེད། བར་པ་ལ་གཉིས་ཀ་ལ་བརྟེན་པ་ཟེར་མ་གཏོགས་ཞེས་སྨོས་སོ་གཉིས་ཀ་ལ་བརྟེན་པའོ།

ད་ལྟ་གདམ་ཀ་གསུམ་ཚན་གཅིག་བཏང་ན་ནི་འདིས་མཚོན་པའི་ཁོ་རྟགས་ལྟར་སྣང་རེད་ཟེར་དེ་ལྟར་བྱས་ན། སྤྱི་གཙོ་བོ་སྒྲུབ་བྱེད་ཀྱི་རྟགས་ག་རེ་ཞིག་བཀོད་ནའང་རྟགས་ལྟར་སྣང་རང་ཞིག་རེད་ཟེར་བ་གོ་ཡས་ཆེད་དུ་ད་འདི་བརྟག་པ་འདི་བྱས་པ་རེད་གསུང་དགོས་ས་རེད། དེའི་འདུག་གཟིགས་སོང་ཨ། མེད་ཆོས་འགལ་བར་སྟོན་པ་ནི་ཟེར་ད་དེ་འདྲ་ཅིག་འདུག་ཡ། མེད་ཆོས་འགལ་བར་སྟོན་པ་ནི་ཡི་གེ་དེ་འདྲ་ག་རེ་ཡོད་ད། རྟགས་པར་ཡི་གེ་དེ་ཡོང་གི་འདུག་བ། དེ་འདྲ་ག་རུ་འདྲ་མི་འདྲ་བྱུང་གི་འདུག་བ་ད་དེ་ནི་མེད་ཆོས་འགལ་བར་སྟོན་པ་ནི་སྔར་བཤད་པ་ལྟར་ཡིན་གྱི། དངོས་མེད་ཡིན་ཙམ་གྱི། མི་ཆོག་སྟེ། བུམ་མེད་རྟགས་སུ་བཀོད་པ་ལྟ་བུ། ཁྱབ་པ་འཁྲུལ་བའི་ཁོངས་སུ་འདུས་ཤིང་ཨཱ་ལས་འདུག་ཟེར་ཡ་གི། ཡ་གི་དེར་བརྟག་པ་གསུམ་པ་དེ་ལ་རེད་པ་དོན་བྱེད་ནུས་སྟོང་གི་དངོས་མེད་ཀྱི་ཆོས་རྟགས་སུ་བཀོད་ནའང་ཟེར་བརྗོད་པའོ། ཁོ་ལ་མེད་ཆོས་འགལ་བ་སྟོན་པ་དེ་འགལ་རྟགས་རེད་བསྟན་ཏེ་ཟེར་བ་སྟོན་པ་ནི་སྔར་བཤད་པ་ལྟར་ཡིན་གྱི་ཟེར་ན་དངོས་མེད་ཡིན་ཙམ་མ་རེད་དངོས་མེད་ཀྱི་ཆོས་ཟེར་ལབ་པ་རེད་ཅེས་སྨྲས་པ་བཞིན་དངོས་མེད་ཡིན་ཙམ་བཀོད་ན་དེར་ཡང་འགལ་རྟགས་ལ་འགྲོ་གི་མ་རེད་གསུངས་པ་རེད་མི་འགྲོ་སྟེ།

བསྒྲུབ་བྱའི་ཆོས་ཀྱི་ཁྱབ་བྱེད་རང་བཞིན་དུ་གྲུབ་པར་བྱས་པས་སྒྲ་མི་རྟག་པ་གོ་བར་བྱེད་པ་ཡིན་ཏེ་བྱེད་པ་འདོགས་པ་འདི་དག་ཡིན་རྒྱུར་བྱས་ན་དེ་ཡིན་པར་འདྲའོ། འདི་སྒྲུབ་བྱེད་ཀྱི་རིགས་པ། རང་བཞིན་རྟགས་ཀྱི། རེད་པ། འབྲེལ་བ་དེ་སྒྲུབ་བྱེད་ཀྱི་རིགས་པ་འདི་ཡིན་པར་གྲགས། མི་རྩ་བ་དེ་འདི་རེད་དོ། རང་བཞིན་གྲུབ་པ་གོ་བྱེད་ཡིན་དེ་ལ་ཁྱབ་བྱེད་ངེས་པ་ཡིན། རང་བཞིན་ངེས་པ་གོ་བྱ་ཡིན། འདི་ལྡོག་པ་ན་དེ་ལྡོག་བྱེད་ལྟ་ཡི་འདྲ་དེར་བ།

ད་ནི་འདི་ལ་གཅིག་རྒྱུག་དང་དེ་གཅིག་འགྲོ་འང་བྱས་ན་གང་བྱས་པ་ཡིན་ན་མི་རྟག་པ་ཡིན་པས་ཁྱབ། རེད་པ། དཔེར་ན་བུམ་པ་བཞིན། སྒྲ་ཡང་བྱས་ཞེས་བརྗོད་པའི་ངག་དེ་ཆོས་ཅན་ཆོས་མཐུན་སྦྱོར་གྱི་སྒྲུབ་ངག་ཡང་དག་ཡིན་ཏེ་བྱས་པའི་རྟགས་ཀྱིས་སྒྲ་མི་རྟག་པར་སྒྲུབ་བྱེད། རེད་པ། དཔེ་དང་རྩོད་གཞི་གཉིས། རྟགས་ཆོས་སུ་མཚུངས་པར་སྦྱོར་བའི་སྒྲུབ་ངག་ཡང་དག་ཡིན་པའི་ཕྱིར་ཞེས། རེད་པ། དཔེ་དང་རྩོད་གཞི་གཉིས་པོ་དེ། རྟགས་གང་བཀོད་ཡིན་ན་ཁོ་ཡང་མ་ཡིན་པར་མཚུངས་ཏེ་བསྒྲུབ་བྱའི་ཆོས་ལ་གང་ཡིན་ན་ཡང་ཁོ་གཉིས་ཀ་ཡིན་པར་མཚུངས་པ་བྱེད་མཁན་གྱི་ད་སྒྲུབ་ངག་ཡང་དག་ཡིན་པའི་ཕྱིར་ཟེར་བ། འདུག། ཡང་ན། མི་འཇིག་པ་ཡིན་ན་མ་བྱས་པ་ཡིན་པས་ཁྱབ། དཔེར་ན་འདུས་མ་བྱས་ཀྱི་ནམ་མཁའ་བཞིན་སྒྲ་ནི་བྱས་ཞེས་བཀོད་པའི་ངག་དེ་ཆོས་ཅན་ཆོས་མི་མཐུན་སྦྱོར་གྱི་སྒྲུབ་ངག་ཡང་དག་ཡིན་ཏེ་དཔེ་དང་རྩོད་གཞི་གཉིས་ཀ་རྟགས་ཆོས་སུ་ཆོས་མི་མཐུན་པར་སྦྱོར་བའི་ཨེ་ནི་སྒྲུབ་ངག་ཡང་དག་ཡིན་པའི་ཕྱིར་འདུག་ཅེས་འོ་དེ་ལ་གསུང་གི་འདུག་ཨང། ད་འདི་ལ་འདི་འདྲའི་འབྱུང་གི་འདུག་བསམ་གྱི་འདུག་ད་ཨ་ལེ་ད་ག་ཟེར་དེ་རས་ཆུང་ཆུང་རང་རེད། དཔེར་ན། དེ་ལྟར་རྗེ་བཙུན་ཡིག་ཆ་ཕར་ཕྱིན་ལེའུ་བཞི་པ་འདི་ལ་ཡིན་པ་ཡོད་དག་ཡིན་པ་ཡོད། བྱས་པའི་རྟགས་ཀྱིས་སྒྲ་མི་རྟག་པའི་ཚུལ་ཆོས་མི་མཐུན་སྦྱོར་གྱི་སྒྲུབ་ངག་ལ་རྟག་ན་མ་བྱས་པས་ཁྱབ་དཔེར་ན་བུམ་པ་བཞིན།

བརྗོད་པ་ལས། བསྒྲུབ་བྱ་ལ། རྟོགས་པ་སྐྱེ་བ་ལྟར། དེ་ཡིན་པ་རེད་གཞན་དོན་རྗེས་དཔག་དེ་ད་གང་ཞིག་སྒྲུབ་ངག་གང་བཀོད་ན་ཡང་ཕྱི་རྒོལ་ལ་བརྗོད་པ་ལ་བརྟེན་ནས་དེ་ནི་བསྒྲུབ་བྱ་ལ་རྟོགས་པ་སྐྱེ་གི་རེད། སྐྱེ་བ་ལྟར། ད། རྒོལ་བས་ཟེར་ཏེ་ད་རྒོལ་བ་ཟེར་སྔ་རྒོལ་རེད་པ། རྒོལ་བས་དངོས་སུ་བཀོད་པ་ལ་མི་ལྟོས་པར་བསྟན་བཅོས་སུ་བྲིས་པ་མཐོང་ཞིང་བསམ་པ་ལས་ཀྱང་བསྒྲུབ་བྱ་ལ་རྟོགས་པ་སྐྱེ་ཞིང་དེ་ཡང་སྦྱོར་བའི་སྒོ་ནས་གཉིས་ཡིན་ནོ་ཞེས་ཤེས་པར་བྱ་བའི་ཆེད་དུ་ཨ་ནི་ཞོར་ཙམ་བསྟན་པ་རེད་གསུངས་པ་རེད། སྤྱིར་བཏང་ག་རེ་རེད་ཟེར་ན། རྟགས་ཡང་དག་འདྲ་པོ་དང། དེ་ནི་སྒྲུབ་ངག་ཡང་དག་ཕྱི་རྒོལ་ལ་དངོས་སུ་བཀོད་ན། རེད་པ། དེ་ནི་ག་རེ་རེད་ཟེར་ན། ཕྱི་རྒོལ་དེ་ལ་སྔ་རྒོལ་དེས་བཀོད་པའི་སྟོབས་ཀྱིས། བསྒྲུབ་བྱ་ལ་རྟོགས་པ་སྐྱེ་བསྒྲུབ་བྱ་རྟོགས་པའི་རྗེས་དཔག་ཚད་མ་གཅིག་ཁོ་ལ་བརྟེན་ནས་སྐྱེ་རྒྱུ་ཞིག་ཡོད་པ་དངོས་སུ་བཀོད་ན། ད། དེས་ན་ཡིན་གཅིག་མིན་གཅིག་ད་སྒྲུབ་ངག་ལ་བརྟེན་ནས། རྗེས་དཔག་གི་རྟོགས་པ་དེ་སྐྱེད་པར་བྱེད་པ་ལ་ངས་ཡིན་གཅིག་མིན་གཅིག་སྔ་རྒོལ་བཀོད་དགོས་ཀྱི་རེད་པས་ཟེར་ན། དེ་བཀོད་དགོས་ཀྱི་མ་རེད།

བསྒྲུབ་བྱ་ལ་རྟོགས་པ་སྐྱེ་བ་ནང་བཞིན་གཅིག་གོ་བས་དངོས་སུ་བཀོད་པ་ལ་མ་ལྟོས་པའོ། བསྟན་བཅོས་ཚིག་བར་མཐོང་བ་ལས་ཀྱང་འོ་བསྒྲུབ་བྱ་ལ་རྟོགས་པ་སྐྱེ་གི་དེ་ཧ་གོ་བའི་ཕྱིར་ཟིན་གསུམ་དབང་ངོ། ཐེངས་གཅིག་ཉན་ན་སྟབས་ལེའུ་བཞི་པ་འདི་ལ། གཅིག་བྱས་ན་ཡང་གསང་གཉིས་དང་ལེའུ་བཞི་པ་འདི་རྟགས་ཐུབ་པར་བྱས་ན་ཡང་གཅིག་གཏད་ཞོར་བའོ། དུག་བྱེད།